ད་འདི་ཡང་ཨ་ནི་དམིགས་ཡུལ་གཙོ་བོ་འདྲ་བོ་གཅིག་དེ། ང་རང་ཚོ་གང་ལྟར། སྤྱིར་སངས་རྒྱས་ཀྱི་ཆོས་ཡང་སྒོས་ཐེག་པ་ཆེན་པོའི་ཆོས་ཡག་པོ་ཅིག་ཤེས་དགོས་ཡ་གཅིག་དང། ད་ཐེག་པ་ཆེན་པོའི་ཆོས་ཀྱི་ནང་ལོགས་ནས། ཐབས་བྱམས་པ་དང་སྙིང་རྗེ་བྱང་ཆུབ་སེམས་ཀྱི་ཆོས་དེ། ང་རང་ཚོ་ཨ་ནི་ཅིག་གིས་དོ་སྣང་གནང་གི་ཡོད་རེད་ལ། དོ་སྣང་བྱེད་པའི་སྐབས་ལ་ཡིན་ན་ཡང། ཤེས་བདེ་བ་འདྲ་གཅིག་གོ་བདེ་བ་འདྲ་གཅིག་ཡོད་རེད། ད། སྟོང་པ་ཉིད་ཀྱི་ཆོས་དེ། ང་རང་ཚོས་དོ་སྣང་གནང་གི་ཡོད་རེད་དེ། དོ་སྣང་གནང་ནས་དོ་སྣང་སྤྲད་ཡོང་དུས་ཙམ་པ། བརྗོད་བྱ་ཁོ་རང་སྟོང་པ་ཉིད་དེ་ཟབ་པོ་ཡིན་ཙང། ཨ་ནི་སོ་སོས་དོ་སྣང་སྤྲད་ཡོང་དུས་ཤེས་རབ་ཀྱི། པའི་ནུས་པ་འདྲ་གཅིག་གི་ཐོག་ནས་བ་ཡག་པོ་གཅིག་སློབ་སྦྱོང་གཅིག་མ་བྱས་ན་ཤེས་ཁག་པོ་ཆགས་འདུག་ཨ། ཅི་ལ་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོས་ཀྱིས་ཨ་ནི་སྟོང་པ་ཉིད་ཀྱི་གནད་དེ། ཅིག་ག་རེ་ཟེར་ཤེས་ཁག་པོ་ཡོད་པའི་གནད་དོན་ཅིག་ཡིན་པ་ཡིན་དུས། གནད་དོན་ཡིན་པ་དང། ཡང་ཤེས་ཁག་པོ་ཡོད་རེད་བྱས་ནས་སྣང་མེད་རྩིས་མེད་བྱས་ནས་བཞག་པ་ཡིན་ན། སོ་སོའི་མི་ཚེ་ཁོ་རང་ནང་ལ་གྱོང་ཆེན་པོ་ཅིག་རག་གི་ཡོད་རེད། བཅོམ་ལྡན་འདས་ཀྱིས་ཨ་ནི། ཡུལ་འཁོར་སྐྱོང་གིས་ཞུས་པའི་མདོ་ཡི་ནང་ལ་གསུངས་པ་ནང་བཞིན་བྱས། སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ་མི་ཤེས་པས་ནི་འགྲོ་བ་འཁྱམས་གྱུར་པ། དེ་དག་ཐུགས་རྗེ་མངའ་བས་ཐབས་ཚུལ་དང་རིགས་པ་བརྒྱ་དག་གིས་ནི་འཛུད་པར་མཛད། སྟོང་པ་ཉིད་ཟེར་ཡ་གི་ཚིག་འདི་དག་ཚིག་ནས་མར་སྟོན་ཡ་གི་དོན་དག། སྟོང་པ། ངོ་བོ་སྟོང་པ་ཉིད། རྒྱུ་སྟོང་པ་ཉིད། འབྲས་བུ་སྟོང་པ་ཉིད་བྱས་ནས། སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ་ཟེར་དུས་གང་ལྟར་རྒྱུ་འབྲས་ངོ་བོ་གསུམ་རང་བཞིན་གྱིས་སྟོང་པའི་སྟོང་ཉིད་དེ་རེད། རྒྱུ་འབྲས་ངོ་བོ་གསུམ་རང་བཞིན་གྱིས་སྟོང་པའི་སྟོང་ཉིད་འདི་འདྲས་ཀྱི་སྟོང་ཉིད་ཟེར་མཁན་འདི། མ་ཤེས་པའི་དབང་གིས་ང་རང་ཚོ་སེམས་ཅན་ཐམས་ཅད། ཁམས་གསུམ་འཁོར་བ་ལ། སྡུག་བསྔལ་གྱིས་ཁམས་གསུམ་འཁོར་བ་ལ་འཁྱམས་ནས་སྡུག་བསྔལ་གྱིས་མནར་བྱས་བསྡད་པ་རེད་ཟེར་གསུངས་རེད། སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ་མི་ཤེས་པས་ནི། འགྲོ་བ་རྣམས་འཁྱམས་པར་གྱུར། འགྲོ་བ་འཁྱམས་གྱུར་པ། ད་འདི་ཙམ་དུ་མ་ཟད་པས་ད་ལྟ་ང་རང་ཚོའི་མི་ཚེ་གཅིག་གི་ནང་ལ་ཡང་ཆ་བཞག་པ་ཡིན་ན་ཡང། མི་ཚེ་གཅིག་གི་ནང་ལ་སྐྱེ་བ་ནས་བཟུང་སྟེ་ཐ་མ་ཤི་བའི་བར་དུ་མི་ཚེ་གཅིག་འགྲོ་གི་རེད། འགྲོ་བའི་ཁ་ཐུག་ཡིན་ན་ཡང། ཆགས་སྡང་རྨོངས་གསུམ་གྱི་བསམ་བློ་དྲག་པོ་གཅིག་གི་ཐོག་ནས་གང་ལྟར་ང་རང་ཚོ་སེམས་མ་བདེ་བ། དེའི་དབང་གིས་ལུས་ཀྱི་འབྱུང་བ་འཁྲུག། དེའི་དབང་གིས་གཟུགས་པོ་མ་བདེ་བ་ཅིག་ཡོང་གི་འདུག་བ། བྱས་ཙང་ཀ། སེམས་འཁྲུག་པའི་དབང་གིས་འབྱུང་བ་འཁྲུག། འབྱུང་བ་འཁྲུག་པའི་དབང་གིས་ལུས་མ་བདེ་བ་ཆགས་ནས་ལུས་སེམས་གཉིས་ཀ་མ་བདེ་བ་ཆགས་ཡ་གི་གཞི་རྩ་གཅིག་དེ། ཨ་ནི་ག་རེ་ཆགས་ཀྱི་ཡོད་རེད་ལབ་ན། སེམས་དུལ་མ་ཐུབ་པ། དེའི་རྩ་བ་དེ་ཆོས་ཐམས་ཅད་རང་དབང་གིས་གྲུབ་པ་རང་བཞིན་གྱིས་གྲུབ་པ། བདེན་པར་གྲུབ་པར་འཛིན་པ་བདེན་འཛིན་ཟེར་དེའི་ཐོག་ནས་གཞི་རྩ་གཅིག་ཡོང་གི་ཡོད་རེད། བྱས་ཙང་ཀ་དེའི་ཆ་ནས་ང་རང་ཚོས་སྟོང་ཉིད་དེ་ལ་དོ་སྣང་གཅིག་སྤྲད་དགོས་ཀྱི་ཡོད་རེད། དེ་ཙམ་དུ་མ་ཟད་ང་ཚོ་ཉི་མ་གཅིག་གི་ནང་ལ་ཡིན་ན་ཡང་སྐྱིད་སྡུག་སྣ་ཚོགས་ཡོང་གི་འདུག་བ། ཅུང་ཟད་སྐྱིད་པ་རེ་བྱུང་བའི་སྐབས་ལ་ཆགས་པ་ཤུགས་ཆེན་པོ་སྐྱེས། ཅུང་ཟད་མ་དགའ་བ་ཅིག་གི་རྐྱེན་ཅིག་འཕྲད་ཡོང་དུས་ཞེ་སྡང་དང་ཁོང་ཁྲོ་དྲག་པོ་ལངས། དེ་འདྲ་ཅིག་ཡོང་གི་འདུག་བ། དེ་འདྲ་ཡོང་ཡ་དེ་ཡང་ག་པར་ཐུག་ཡོད་རེད་ལབ་ན། ཆགས་སྡང་གོམས་པའི་དབང་གིས་དང། དེའི་སྒང་ལ་ཆགས་སྡང་གོམས་ཡ་གི་གཞི་རྩ་དེ་ཡང་རང་ངོས་ནས་གྲུབ་པར་ཨ་ནི་སྣང་བཞིན་ཞེན་པ་དེ་ལ་ཐུག་བསྡད་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ཙམ་པ་སྟོང་ཉིད་ཟེར་ཡས་དེ་ཀྱི་སློབ་སྦྱོང་དེ་ཡག་པོ་ཅིག་མ་བྱས་པ་ཡིན་པ་ཡིན་ན། ཉི་མ་གཅིག་གི་ཨ་ནི་དཔེ་བདེ་སྐྱིད། ཨ་ནི་དཔེ་རྣམ་པར་དག་པ་ཅིག་ཐོབ་ཡ་ཅིག་མེད་པ། ཨ་ནི་བདུན་ཕྲག་ནས་ཟླ་བ་ནས་ཨ་ནི་གཅིག་གིས་ལོ། མི་ཚེ་གཅིག་ཚེ་རབས་ནས་ཚེ་རབས་ལ་ཡང་དངོས་གནས་བདེ་སྐྱིད་རྣམ་པར་དག་པ་ཐོབ་ཡ་དེ་ཞེ་དྲག་ཁག་པོ་ཡིན་པ་འདྲ། སློབ་དཔོན་ཞི་བ་ལྷ་མཆོག་གིས་སྤྱོད་འཇུག་ནང་ལ་ཐག་བཅད་ནས་གསུངས་འདུག། ག་རེ་གསུངས་འདུག་ཟེར་ན། གང་གིས་ཆོས་ཀྱི་གཙོ་བོ་མཆོག་སེམས་ཀྱི་གསང་འདི་མ་ཤེས་ན། བདེ་ཐོབ་སྡུག་བསྔལ་འདོར་འདོད་ཀྱང་དེ་དག་དོན་མེད་གྱི་ནར་འཁྱམས། ཟེར་ནས་གསུངས་འདུག། བྱས་ཙང་ཀ། གང་གིས། ཟེར་གང་ཟག་གང་གིས། ཆོས་ཀྱི་གཙོ་བོ་མཆོག། ཆོས་ཀྱི་གཙོ་བོ་མཆོག་ག་རེ་རེད། སེམས་ཀྱི་གསང་བ་རེད། སེམས་ཀྱི་གསང་བ་དེ་སེམས་ཀྱི་སྟེང་གི་སྟོང་ཉིད་དེ་རེད། བྱས་ཙང། གང་གིས་ཆོས་ཀྱི་གཙོ་བོ་མཆོག། སེམས་ཀྱི་གསང་བ་འདི་མ་ཤེས་ན། མ་རྟོགས་ན། སེམས་ཀྱི་གསང་དེ་མ་ཤེས་ན། སེམས་ཀྱི་གསང་བ་སེམས་ཀྱི་སྟེང་གི་སྟོང་ཉིད་དེ་མ་ཤེས་ན། གང་ཟག་དེ་སོ་སོའི་བསམ་བློའི་ནང་ལ་བདེ་བ་ཅིག་དགོས་ཀྱི་འདུག་སྡུག་བསྔལ་དགོས་ཀྱི་མི་འདུག་བསམ་ན་ཡང། བདེ་ཐོབ་སྡུག་བསྔལ་འདོར་འདོད་ཀྱང། བདེ་བ་ཐོབ་འདོད་དང་སྡུག་བསྔལ་འདོར་འདོད་ཅིག་ཡོད་པ་ཡིན་ན་ཡང། བདེ་ཐོབ་སྡུག་བསྔལ་འདོར་འདོད་ཀྱང། དེ་དག་དོན་མེད་གྱི་ནར་འཁྱམས། ཨ་ནི་དེ་འདྲའི་བསམ་པ་ནང་བཞིན་གྱི་བདེ་སྐྱིད་མཐར་ཐུག་པ་ཐོབ་ཡ་གཅིག་དང་བསམ་པ་ནང་བཞིན་གྱི་སྡུག་བསྔལ་མཐར་ཐུག་མེད་པ་བཟོ་ཡ་དེ་ཁྱོན་ནས་ཡོད་མ་རེད། སྡུག་བསྔལ་ཁོ་རང་གི་ངང་ནས་འཁྱམས་བསྡད་དགོས་ཡ་ཆགས་ཀྱི་རེད་ཟེར། དེ་དེ་འདྲས་ཅིག་རེད་འདུག་ཡ་བསམ་བློ་ཞིག་བཏང་ན། དཔེར་ཆ་བཞག་པ་ཡིན་ན་ང་རང་ཚོ་གཅིག་གིས།

རེད་བ། གློ་བུར་གློ་བུར་དུ་གཅིག་ཡོད་བསྡད་པ་ཅིག་མ་གཏོགས་གང་ཡང་མེད་དེ་འདྲ་ཅིག་རེད་འདུག་བ། ཧ་ལམ་ད་གང་འདྲ། འགྱུར་བའི་སྡུག་བསྔལ་ཟེར་ཡ་གཅིག་ལ་བདེ་སྐྱིད་ཀྱི་མཐར་ཐུག་ཅིག་བརྩིས་བྱས་ང་ཚོ་འགྲོ་གི་ཡོད་པ་ཡིན་ཙང། དེ་འགྱུར་བའི་སྡུག་བསྔལ་དེ་ཡིན་པ་ངོ་མ་འཕྲོད་དུས་དེའི་དབང་གིས་ང་ཚོར་དཀའ་ངལ་རབ་དང་རིམ་པ་ཡོང་གི་འདུག་བ། དེ་འདྲས་རེད་བཞག་ཨ་ནི་ཅིག་ཕྱོགས་ཕྱོགས་ཅིག་ནས་བསམ་བློ་བཏང་ཡོང་དུས་ཡང་བདེ་སྐྱིད་ཁ་ཤས་ཨ་ནི་ཅིག་ག་ཟེར་རེད། དཔེ་ང་རྒྱལ་ཆེན་པོ་གཅིག་གི་ཐོག་ནས་མི་ལ་ཡ་ཐུབ་ཚོད་ཅིག་བཏང་ནས་ཡང་ན་དཔེ་དམག་ཅིག་བརྒྱབ་ཙང་བདེ་སྐྱིད་རག་ཡོང་བསམ་ནས་དམག་རྒྱག་མཁན་མང་པོ་ཡོད་རེད། དེ་འདྲའི་བསམ་བློ་བཏང་ནས་དམག་རྒྱག་གར་འགྲོ་ཞིབ་པོ་བྱེད་ཀྱི་ཡོད་རེད་དེ་བདེ་སྐྱིད་དངོས་ཡོད་གནས་ཚུལ་ལ་རག་ཡ་ཡོད་མ་རེད་སྡུག་བསྔལ་འདྲེན་བསྡད་ཡ་ཅིག་དེ་ག་རེད། ཞེ་སྡང་གིས་བདེ་སྐྱིད་རག་ཡ་རྩིས་བརྒྱབ་པ་རེད་པ་ཁག་པོ་ཞེ་དྲག་རེད། མའོ་ཙེ་ཏུང་དང་ཧི་ལར་འདི་ཚོ་ཞེ་སྡང་གི་ཐོག་ནས་བདེ་སྐྱིད་ཅིག་རག་ན་བསམ་ནས་ཞེ་པོ་བྱས་རེད་དེ་ཞེ་སྡང་གི་ཐོག་ནས་བདེ་སྐྱིད་རག་ཡ་བཞག་ནས་ད་ལྟའི་དུས་ཚོད་ལ་ཚང་མས་བལ་གོ་ར་གང་དག་ནག་པོ་བརྩི་ས་ཅིག་དང་མཛུབ་མོ་བཙུགས་ནས་མི་འདི་གིས་དེ་ཡིན་ན་བལ་ད་ཅིག་གི་འཛམ་གླིང་དེ་ནང་ལ་རྙོག་དྲ་བཟོ་མཁན་རེད་ད་ཟེར་ཡས་ཀྱི་ཆགས་རེད་བ། ད་ཁ་ཤས་འདོད་ཆགས་རེད་ད་མང་ཆེ་བ་འདོད་ཆགས་རོ། འདོད་ཆགས་ཀྱི་ཐོག་ནས་ཅིག་བདེ་སྐྱིད་ཅིག་རག་ན་བསམ་ནས་ཅིག་བྱེད་ཀྱི་ཡོད་རེད་དེ། འདོད་ཆགས་ཀྱི་ཐོག་ནས་བདེ་སྐྱིད་རག་ཡ་དོན་དག་ལ་ཅིག་སྐོར་ར་ཅིག་རྒྱག་གི་ཡོད་རེད་དེ་མཐའ་མ་མཐའ་མ་དེ་ལ་ཡང་སྡུག་བསྔལ་ད་ག་རང་མ་གཏོགས་གང་ཡང་མི་འདུག་བ། ཟས་ལ་དམིགས་པའི་འདོད་ཆགས་ཀྱི་དབང་གིས་སྡུག་མཐའ་མ་དེ་སྡུག་བསྔལ་ཡོང་ཡ། གོས་ལ་བརྟེན་པའི་དེ། དེ་ནང་བཞིན་གྱི་གང་དག་ལུས་ལ་བརྟེན་པའི་ཨ་ནི་ཅིག་སེམས་ཀྱི་གནས་སྐབས་གནས་སྐབས་ཕྲན་ཚེགས་ཀྱི་བར་གྱི་ཅིག་འདོད་ཆགས་ཀྱི་ཐོག་ནས་དེ། ད་གང་དག་མཐའ་མ་དེ་དེ་རེད་དོ་བ། གང་ལྟར། སྐོར་ར་ཕར་ག་ཚོད་བརྒྱབ་པ་ཡིན་པ་ཡིན་ན་ཡང་རྩ་བའི་གང་ལྟར། སེམས་ཀྱི་ནང་ལོགས་ནས་སྡུག་བསྔལ་སེལ་ཡས་ཀྱི་ཐབས་ཤེས་ཅིག་དང་བདེ་བ་སྒྲུབ་ཡས་ཅིག་བྱེད་མ་ཐུབ་པ་དེ་སྲིད་དུ་ཨ་ནི་ཕལ་ཆེར་དྲག་ཡོང་ཁག་པོ་ཡིན་པ་འདྲ། དེ་འདྲས་དེ་འདྲས་ཀྱི་ངང་ནས་མི་ཚེ་ཕྱིད་འགྲོ་ཡས་ཅིག་རེད་ཤག། ད་སེམས་ཀྱི་ནང་ལོགས་ནས་བདེ་སྡུག་ཅིག་སྡུག་བསྔལ་སེལ་ཡས་དང་བདེ་བ་སྒྲུབ་ཡས་ཀྱི་ཐབས་ཤེས་ཅིག་བཙལ་ཡོང་དུས་ད་གཉིས་མ་གཏོགས་མེད་རེད། བསམ་པ་བཟང་པོ་བྱམས་པ་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་ཟེར་ཡས་ཅིག་འདི་དང་ཆོས་རྣམས་ཀྱི་གནས་ལུགས་ངོ་མ་ར་འཕྲོད་བྱེད་མཁན་གྱི་སྟོང་པ་ཉིད་རྟོགས་པའི་ཤེས་རབ་ཟེར་ཡས་དེ་གཉིས་རེད། དེ་གཉིས་པོ་དེ་ཅིག་སོ་སོའི་རྒྱུད་ལ་ཡ། རྦད་དེ། རྣམ་པར་དག་པ་སྤུས་དག་པོ་ཅིག་སྐྱེས་ན་ད་ཡིན་ད་ཡིན་ཏེ་དེ་འདྲ་བོ་ཅིག་བྱང་ཆུབ་ཀྱི་སེམས་བཅོས་མ་འདྲ་བོ་ཅིག་དང་སྟོང་ཉིད་རྟོགས་པའི་ཤེས་རབ་ཆ་འདྲ་བོ་ཅིག་སྐྱེས་པ་ཡིན་ན་ཡང་དཔའ་རོལ་དཔག་ཚོད་ཀྱིས་སེམས་ལ་ཡ། གདེང་ཚོད་ཀྱི་ཐོག་ནས་བདེ་སྐྱིད་ཅིག་ཡོང་གི་འདུག་བ། ཁག་ཅིག། གཞན་དང་མི་འདྲ་བ་ཅིག་ཡོང་ཡས་ཀྱི་འདུག་བ། ཨ་ནི་སོ་སོའི་སེམས་ལ་ཡང་སྤྲོ་བ། སྤོབས་པ། གདེང་ཚོད། དེ་འདྲའི་གི་ཐོག་ནས་སེམས་ཅན་གཞན་ལ་ཡིན་ན་ཡང་ཕན་ཐོགས་ཐུབ་ཡག་པོ་འདི་འདྲ་ཅིག་ཡོང་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་ད་ང་ཚོའི་ཕྱི་ལོགས་ཀྱི་བདེ་སྐྱིད་སྒྲུབ་ཡ་ལ་གཙོ་བོ་རྩ་བ་བསམ་བློ་མ་བཏང་བ། སྤྱིར་བཏང་ཕྱི་ཕྱི་ཡི་བདེ་སྐྱིད་མ་སྒྲུབ་ཟེར་གི་ཡོད་མ་རེད་ང་ཚོ་མི་ཚེ་ནང་ལ་དགོས་ཀྱི་ཡོད་རེད་ཕྱི་ཡི་བདེ་སྐྱིད་དགོས་ཀྱི་ཡོད་རེད་དེ་ཡིན་ན་ཡང་དེ་གཙོ་བོ་མ་ཡིན་པ། ནང་སེམས་ཀྱི་ཐོག་ནས་ཨ་ནི་བས་ཞི་བདེ་ལྷིང་འཇགས་གནས་ཐུབ་ཡག་གི་བདེ་སྐྱིད་འདི་འདྲས་ཅིག་ང་ཚོས་འཚོལ་གྱི་ཡིན་བསམ་པའི་བསམ་བློ་དགོས་རེད་དེ་འདྲའི་བསམ་བློ་ཡོད་མཁན་གཅིག་གིས་ཨ་ནི་ང་ཚོའི་གི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་འབད་བརྩོན་བསྟེན་དགོས་དེ་འདྲས་ཡིན་པ་ཡིན་ཙང་ད་ང་ཚོས་ཨ་ད་སྐབས་སུ་བབས་པ་སྟོང་པ་ཉིད་ཀྱི་འགྲེལ་བཤད་དེ་ཨ་ནི་སྟོང་པ་ཉིད་ཟེར་ཡས་དེ་ཤེས་དགོས་ད་སྟོང་པ་ཉིད་ཤེས་པར་བྱེད་པ་ལ་བཅོམ་ལྡན་འདས་ཀྱི་ཆོས་ཀྱི་ནང་ལ་ཨ་ནི་སྟོང་པ་ཉིད་བསྟན་མཁན་གྱི་ཆོས་ག་འདྲ་ག་འདྲ་བྱུང་ཡོད་རེད་ཟེར་ན་ད་ད་གིན་ཁྲིད་པ་ནང་བཞིན། བཅོམ་ལྡན་འདས་ཀྱིས་གནས་བྱ་རྒོད་ཕུང་པོའི་རི་ལ་ཨ་ནི་འཁོར་ལོ་བར་པའི་ཆོས་ཀྱི་འཁོར་ལོ་བསྐོར། ད་འཁོར་ལོ་བར་པའི་ཆོས་ཀྱི་འཁོར་ལོ་བསྐོར་ཡོང་དུས་ཤེར་ཕྱིན་གྱི་སྡེ་སྣོད་ཟེར་ཡས་དེ་དཔེ་མང་པོ་ཅིག་གསུངས་འདུག་བ། ད་ཤེར་ཕྱིན་གྱི་སྡེ་སྣོད་ཀྱི་ནང་ནས་ད་སྙིང་པོ་འདྲ་བོ་ཅིག། ཚུར་ཨ་ནི་བས་སྙིང་པོ་སྙིང་པོ་འདྲ་བོ་དེ་ཨ་ནི་ཤེས་རབ་སྙིང་པོ་ཟེར་ཡས་ཀྱི་འོ་ད་ཕྱག་དཔེ་དེ་ཨ་ནི་བྱུང་བ་ཡིན་པ་རེད་ད་ཤེས་རབ་སྙིང་པོ་ཟེར་ཡས་དེ། དེ་འདྲ་ཡིན་པ་ཡིན་ཙང་ད་ད་ལྟ། བཅོམ་ལྡན་འདས་ཀྱི་ཤེར་ཕྱིན་གྱི་མདོ་ཡི་ནང་གི་སྙིང་པོ་ཨ་ནི་གང་དག་ཤེས་རབ་སྙིང་པོ་ཟེར་ཡ་དེའི་སྟེང་ནས་ཨ་ནི་སྟོང་པ་ཉིད་བཅོམ་ལྡན་འདས་ཀྱིས་སྟོང་ཉིད་ག་འདྲ་ག་འདྲ་གསུངས་ཡོད་མེད་འོ་དེ་མ་ད་ཞུ་ཡ་རེད། ད་དེ་ལྟ་བུའི་ཨ་ནི་ཤེས་རབ་སྙིང་པོ་ཟེར་ཡ་དེ། ཨ་ནི་མ་འགྲེལ་བཤད་བྱས་པ་ལ་ཨ་ནི་རྩ་བའི་ས་བཅད་ལ་མ་སོང་ན་ས་བཅད་གཉིས་བྱས་རྩ་བའི་ས་བཅད་དང་པོ་དེ་མཚན་གྱི་དོན་བཤད་པ། ཤེས་རབ་སྙིང་པོ་ཟེར་གྱི་མིང་གི་དོན་དག། ས་བཅད་དང་པོ་མཚན་གྱི་དོན་བཤད་པ། ས་བཅད་གཉིས་པ་དེ་གཞུང་གི་དོན་དག་ཤེས་རབ་སྙིང་པོ་ཟེར་གྱི་དཔེ་ཆ་རང་གི་གཞུང་གི་དོན་དག་དེ་མ་བཤད་ཡ་ཨོ་འདུག་སེ་བྱས་ནས་ཤེས་རབ་སྙིང་པོའི་མཚན་གྱི་དོན་དང་གཞུང་གི་དོན་ཟེར་ས་བཅད་གཉིས་ཡོད་རེད་ད་ཨ་ལེ་དེ་མཁྱེན་པ་བྱས་ཨ། མཚན་གྱི་དོན་གཞུང་གི་དོན། ད་དེའི་ནང་ནས་དང་པོ་མཚན་གྱི་དོན་དེ་ཡིན་པ་རེད་མཚན་གྱི་དོན། ད་མཚན་གྱི་དོན་དེ་མ་ཅིག་ཞུས་ན། ད་དེ་ལ་ཡང། རྒྱ་སྐད་ཀྱི་སྒོ་ནས་མཆོད་པར་བརྗོད་པ། ག་ད། མཚན། སྨོས་པ་དང་ཨ་ནི་བོད་སྐད་ཀྱི་སྒོ་ནས་མཚན་དེའི་དོན་མ་བཤད་ཡ་ཅིག་འདུག་པ། ད་དེ་དེ་རེད། དང་པོ་དེ་ལ། རྒྱ་གར་སྐད་དུ་བྷ་ག་བ་ཏི་པྲཛྙཱ་པཱ་ར་མི་ཏཱ་ཧྲྀ་ད་ཡ། བོད་སྐད་དུ་བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ། བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་ལ་ཕྱག་འཚལ་ལོ། ད་ལྟ་རྟགས་འདི་བར་དུ་རྒྱབ་དང། དང་པོ། མཚམས་དེར་བཞག་མཚན་གྱི་དོན། ད་དེ་ནང་ལ། རྒྱ་གར་སྐད་དུ་ཟེར་གྱི་འདུག། རྒྱ་གར་སྐད་དུ་ཟེར་གྱི་རྒྱ་གར་ཟེར་དེ་རྒྱ་གར་འཕགས་པའི་ཡུལ་ཟེར་དེ་ག་ད། དངོས་གནས་དྲང་གནས་ཀྱི་ཚིག་དེ་འདི་ཡིན་པ་འདྲ། Bharat ཟེར་དེ་རེད Bharat ཟེར་དེ་ད་རྒྱ་གར་ཟེར་ཚིག་དེ་དེ་རེད་རྒྱ་གར་བྱས། ད་རྒྱ་གར་ཟེར་གྱི་བཤད་པ་དེ་ལ་འགྲེལ་བཤད་མཁས་པའི་འགྲེལ་བཤད་བཞི་ཙམ་ཡོད་རེད། ད་དེ་ནང་ནས་ཚིག་དང་མཐུན་པ་དེ། རྒྱ་ཆེ་བའི་ས་ཆ་ཡིན་པ། གླུ་གར་རོལ་མོ་ལ་སོགས་པ་ལ་ཧ་ཅང་གི་དགའ་བོ་ཡོད་དེ་ས་དེ་འདྲའི་གི་ས་ཆ་ཅིག་ཡིན་པས་ན་རྒྱ་གར་ལབ་པ་རེད་རྒྱ་ཞེས་པའི་ས་ཆ་རྒྱ་ཆེན་པོ། གར་ཞེས་པའི་གླུ་གར་རོལ་མོ་སོགས་ལ་ཧ་ཅང་གི་དགའ་བོ་ཡོད་དེ་ས་དེ་འདྲའི་ཅིག་གི་གནས།

ཧྲྀ་ད་ཡ་ཟེར་དུས་ཤེས་རབ་ཕར་ཕྱིན་པའི་སྙིང་པོ་ཟེར་བ་ཡིན་པ་འདྲ་ད་གང་དག་བོད་སྐད་ལ་བག་ལ་བསྡུ་བ་དེ། བཅོམ་ལྡན་འདས་མ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ་ཟེར། ད། བཅོམ་ལྡན་འདས། བཅོམ་ཟེར་དུས་ཙམ་པ་ཨ་ནི། གང་དག་ཕལ་སྐད་རྒྱག་པ་ཡིན་ན་སྐྱོན་ཐམས་ཅད་བཅོམ་པ་སྟེ་མེད་པར་བཟོས་པ། སྤྱིར་བཏང་བྱས་པ་ཡིན་ན་སྒྲིབ་གཉིས་བག་ཆགས་དང་བཅས་པ་ཐམས་ཅད་བཅོམ་པ། སྒྲིབ་གཉིས་བག་ཆགས་དང་བཅས་པ་བཅོམ་ཞིང་ཟད། བཅོམ། ལྡན། ཟེར་ཡོང་དུས་ཙམ་པ། ལྡན། དེ་ལ། ཡོན་ཏན་ཐམས་ཅད་དང་ལྡན་པ། ཡང་ན་ཨ་ནི། ལེགས་པའི། ལེགས་པ་དྲུག་དང་ལྡན་པ་ཡིན་པས་ན། ལྡན། མང་པོ་ཡོད་རེད། ད་ཨ་ལེ་གོ་བདེ་བར་བྱས་ན། བཅོམ་ཞེས་པ་དེ་གིས་སྐྱོན་ཐམས་ཅད་བཅོམ་པ། ལྡན་ཞེས་པ་དེ་གིས་ཡོན་ཏན་ཐམས་ཅད་ལྡན་པ། བསྡུས་བྱས་ནས་བྱས་ན། སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་ཟེར་དེ། བཅོམ་ལྡན་བྱས། འདས། ཟེར་ཡ་དེ་ད་གིན་ཞུས་པ་ནང་བཞིན་བྱས། མདོ་སྡེ་བསྐལ་བཟང་གི་ནང་ལ། སངས་རྒྱས་བཅོམ་ལྡན་འདས་ཀྱི་མཚན་གྱི་ཟུར་དུ། འདས་པ་འདས་པ་འདས་པ་ཟེར་དེ་ཡོད་ཙང་འདི་ཚུར་འཁྱེར་ཡོང་བྱས། བཅོམ་ལྡན་ཟེར་ལ་སྦྱར་ཡོང་ནས་བཅོམ་ལྡན་འདས། བྱས། ཚིག་བླ་ཐབས་སུ་བྱས་པ་ཞིག་འདུག་བ་ཨོ་ད་དེ་ཚུར་སྦྱར་བའི་སྐད་ཆ་རེད། བཅོམ་ལྡན་འདས། དེ་བྱས། ད་ཡིན་རྒྱུ་རང་དེ་འདས་ཞེས་པའི་ཚིག་དེ་གིས་ག་རེ་གོ་དགོས་རེད་ལབ་ན། སྲིད་པ་དང་ཞི་བའི་མྱ་ངན་མཐའ་དག་ལས་ཡ་མཐར་ཕྱིན་པ་འདས་པ་ཡིན་པ་དེ་འདྲ་ཅིག་གི་ཐོག་ནས་སྲིད་ཞི་སྐྱོན་མཐའ་དག་ལས་ཐར་པའམ་འདས་པ་ཡིན་ཙང་འདས་བྱས་བཅོམ་ལྡན་འདས། བཅོམ་ལྡན་འདས། མ་ད་བཅོམ་ལྡན་འདས། དེ་ཡ། ད་གིན་ཞུས་པ་དེ་བྱས། བཅོམ་ལྡན་འདས། མ་ཟེར་ལབ་ཡོང་དུས་སྟོང་པ་ཉིད་རྟོགས་པའི་ཤེས་རབ་ལ་བཅོམ་ལྡན་འདས་མ་ཟེར་གོ་གི་ཡོད་རེད།

བྱམས་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ་ཕ་ཟེར་ནས་མིང་བཏགས་པ་ཡིན་པ་རེད། དེ་བཏགས་དགོས་པའི་རྒྱུ་མཚན་དེ་ཤེས་དགོས་རེད་དེ་ག་འདྲས་རེད་ཟེར་ན། ང་རང་ཚོ་དེ་ནམ་རྒྱུན་ཡོངས་གྲགས་ལ་ཕ་དང་མ་གཉིས་ཟེར་ནས་ལབ་པ་ཡིན་པ་ཡིན་ན། ང་རང་ཚོ་དེ་འདྲས་ཡོང་གི་འདུག་བ་ད་འདིར་དང་སྤྱིར་བཏང་གི་གྲགས་ཚོད་ཀྱི་འགྲོ་སྟངས་ནང་བཞིན་བྱས་ན། དཔེར་ན། ཕ་བོད་པ་ཅིག་ཡིན་པར་བྱས། ཨ་ནི་མ་དེ་བོད་པ་མ་ཡིན་པ་ཅིག་དཔེར་ན་ཆ་བཞག་པ་ན་རྒྱ་གར་བ་ཅིག་ཡིན་པའི་དབང་དུ་བཏང་ན། ད་དེ་ལ་ཡང་ཨ་ནི་སྤུ་གུ་བུ་ཅིག་སྐྱེས་པ་ཡིན་ན་དེ་འདྲའི་སྤུ་གུ་བུ་དེ་ལ་ཨ་ནི། སྤུ་གུ་བུ་འདི་ག་རེ་རེད། བོད་པ་རེད་བས་རྒྱ་གར་བ་རེད་བས་ལབ་པ་ཡིན་པ་ཡིན་ན། ང་ཚོ་ཡོངས་གྲགས་ཀྱི་སྐད་ཆ་བཤད་ཡོང་དུས་ཕ་ཡི་རིགས་ཀྱི་ཐོག་ནས་ཨ་ནི་བུ་དེ་ལ་བོད་པ་ལབ་གི་འདུག་བ།

དེའི་སྤུ་གུ་ཅིག་སྐྱེས་སོང་ན་སྤུ་གུ་དེ་ལ་ག་རེ་ཟེར་གྱི་རེད། རྒྱ་གར་བ་ཟེར་གྱི་རེད་བ། ཕ་དེ་རྒྱ་གར་བ་ཡིན་ཙང་སྤུ་གུ་དེ་ལ་རྒྱ་གར་བ་ཅིག་འདུག་ཟེར་ལབ་གི་འདུག་བ། དེ་འདྲ་ཡིན་ཙང། ཨ་མ་གི་ཕྱོགས་དེ། ཕ་བོད་པ་མཉམ་དུ་འབྲེལ་བ་ཡོད་ཡང་ཡོང་ཆོག་གི་རེད། ཕ། རྒྱ་གར་བ་མཉམ་དུ་འབྲེལ་བ་ཡང་ཡོང་ཆོག་གི་རེད་དེ་འདྲ་ཡིན་ཙང་ཨ་མའི་ཆ་ནས་རང་གི་སྤུ་གུ་དེ་ལ། ཨ་མའི་གི་རིགས་ཀྱི་ཐོག་ནས་སྤུ་གུ་དེ་ལ་མིང་འདི་བཏགས་གི་མི་འདུག་བ། ཁོ་ཐུན་མོང་བ་རེད་དོ། ཕ་བོད་པ། ཕ། ཕ་རྒྱ་གར་བ། གཉིས། ཐུན་མོང་བ་ཅིག་གི་གང་ལྟར་རྒྱུ་བྱེད་ཐུབ་མཁན་ཅིག་རེད་དོ། བྱས་ཙང། རེད། དེ་ནང་བཞིན་དེ་དཔེ་ལ་ཡང་བཀོད་དེ་བྱས། ད་བྱས་ཙང་ད་གིན་དཔེ་དེ་བཀོད་ཡོང་དུས། བུ་དེ་བོད་པའི་བུ་རེད་ལབ་ཡོང་དུས་ཕ་ཡི་རིགས་ནས་བཏགས་གི་འདུག། ཨ་མའི་རིགས་ནས་བཏགས་གི་མི་འདུག་ཨ་མ་དེ་ཐུན་མོང་བ་རེད་དོ། ཕ་བོད་པ་དང་ཕ་རྒྱ་གར་བ་ག་འདྲེ་གཅིག་གི་ཡིན་པ་ཡིན་ནའི་སྤུ་གུ་ག་འདྲེ་ཅིག་སྐྱེས་ན་ཡང་སྤུ་གུ་རྒྱ་གར་བའི་སྤུ་གུ་ཡིན་ན་ཡང་འདྲ་བོད་པའི་སྤུ་གུ་ཡིན་ནའི་ག་འདྲེ་སྐྱེས་ན་ཨ་མའི་ངོས་ནས་ཐུན་མོང་བ་ཅིག་ཆགས་འགྲོ་གི་འདུག་བ། དེ་ནང་བཞིན་བྱས། དབུ་མ་ཐལ་འགྱུར་བའི་ལུགས་ལ་སྟོང་པ་ཉིད་རྟོགས་པའི་ཤེས་རབ་ཟེར་ཡ་དེ། རང་གི་འབྲས་བུར་གྱུར་པའི་བུ་དེ་ལ་གསུམ་ཡོད་རེད། སྟོང་ཉིད་རྟོགས་པའི་ཤེས་རབ་དེ་གི་འབྲས་བུར་གྱུར་པའི་བུ་དེ་ལ་སྲས་ལབ་ཀྱི་རེད་སྲས་སྲས་གསུམ་དེ་ག་རེད། ཉན་ཐོས་འཕགས་པ། རང་རྒྱལ་འཕགས་པ། ཐེག་ཆེན་འཕགས་པ་གསུམ་རེད། ཚུལ་དང། སྲས་གསུམ་དེ། ཉན་ཐོས་འཕགས་པ་དེ། སྲས་གཅིག། རང་རྒྱལ་འཕགས་པ་དེ་སྲས་གཅིག། ཐེག་ཆེན་འཕགས་པ་དེ་སྲས་གཅིག། ད་ཉན་ཐོས་འཕགས་པ། སྲས་ཉན་ཐོས་འཕགས་པ་གཅིག་ཆགས་པ། ཆགས་པ་ལ་ཡང། སྟོང་ཉིད་རྟོགས་པའི་ཤེས་རབ་འགོག་རེད། སྲས་རང་རྒྱལ་འཕགས་པ་གཅིག་ཆགས་པ་ལ་ཡང་སྟོང་ཉིད་རྟོགས་པའི་ཤེས་རབ་དགོས་རེད། སྲས་ཐེག་ཆེན་འཕགས་པ་གཅིག་ཆགས་པ་ལ་ཡང་སྟོང་ཉིད་རྟོགས་པའི་ཤེས་རབ་དགོས་རེད། དེ་འདྲ་ཡིན་ཙང་སྟོང་ཉིད་རྟོགས་པའི་ཤེས་རབ་དེ། ཉན་ཐོས་རང་རྒྱལ་ཐེག་ཆེན་གྱི་སྲས་གསུམ་ག་གི་ཐུན་མོང་བའི་རྒྱུ་རེད། རེད་སོང་ཨ། སྟོང་ཉིད་རྟོགས་པའི་ཤེས་རབ་དེ། ད་སྟོང་ཉིད་རྟོགས་པའི་ཤེས་རབ་དེ་ལ་གྲོགས་ཅིག་དགོས་རེད་བ། གྲོགས་བྱང་ཆུབ་ཀྱི་སེམས་དེ་བསླེབས་ན། བྱང་ཆུབ་ཀྱི་སེམས་དེ་ཕ་ལྟ་བུ་དེ་རེད་ད། གྲོགས་བྱང་ཆུབ་ཀྱི་སེམས་ཀྱིས་ཟིན་སོང་ན། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྟོང་ཉིད་རྟོགས་པའི་ཤེས་རབ་ལ་བརྟེན་ནས་སྐྱེ་ཡས་ཀྱི་སྲས་དེ་ལ། ཐེག་ཆེན་འཕགས་པ་ཟེར་ནས་མིང་བཏགས་ཀྱི་ཡོད་རེད། སུ་དང་སྲས་ཐེག་ཆེན་འཕགས་པ་ཆགས་པ་དེ་བྱང་ཆུབ་ཀྱི་སེམས་ཀྱི་བཀའ་དྲིན་རེད་མ་གཏོགས་སྟོང་ཉིད་རྟོགས་པའི་ཤེས་རབ་ཀྱི་བཀའ་དྲིན་མ་རེད། སྟོང་ཉིད་རྟོགས་པའི་ཤེས་རབ་དེ་ཐུན་མོང་བའི་རྒྱུ་བྱས། ཐུན་མོང་མ་ཡིན་པའི་རྒྱུ་དེ་བྱང་ཆུབ་ཀྱི་སེམས་དེ་རེད། ད་ཡང་ཉན་རང་གི་ངེས་འབྱུང་གི་བསམ་པ་ལ་སྦྱར་བ་ཡིན་ན། སྟོང་ཉིད་རྟོགས་པའི་ཤེས་རབ་ཡིན་པ་ལ་ངེས་འབྱུང་གི་བསམ་པས་ཟིན་སོང་ན་ཀུན་སློང་ངེས་འབྱུང་གི་བསམ་པས་ཟིན་སོང་ན་དེ་ལ་བརྟེན་ནས་སྐྱེ་ཡག་གི་སྲས་དེ་ལ་སྲས་འཕགས་པ་དེ་ལ། ཐེག་དམན་གྱི་འཕགས་པ་ཟེར་གི་རེད། དེ་འདྲ་ཡིན་པ་ཡིན་ཙང་སྟོང་ཉིད་རྟོགས་པའི་ཤེས་རབ་དེ་གི་འབྲས་བུ་དེ་ལ་ག་རེ་ཡོད་རེད། ཐེག་ཆེན་གྱི་འཕགས་པ་ཡང་ཡོད་རེད་ཐེག་དམན་འཕགས་པ་ཡང་ཡོད་རེད་དེ་འདྲ་ཡིན་ཙང་སྟོང་ཉིད་རྟོགས་པའི་ཤེས་རབ་དེ་ཐེག་ཆེན་འཕགས་པ་དང། ཐེག་དམན་འཕགས་པ་གཉིས་ཀའི་ཐུན་མོང་བའི་རྒྱུ་རེད། ངས་ད་གིན་ཞུས་ཡིན་པ་དཔེ་ན་འཇིག་རྟེན་ནང་ལ་ཨ་མ་དེ། གང་ལྟར་བོད་ཀྱི་བུ་ཕྲུག་གི་ཡིན་ན་ཡང། བོད་ཀྱི་བུ་ཕྲུག་དང་རྒྱ་གར་བའི་བུ་ཕྲུག་གཉིས་ཀ་གི་ཐུན་མོང་བའི་རྒྱུ་བྱེད་ཐུབ་ཀྱི་ཡོད་རེད། དེ་ནང་བཞིན་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས། ཐེག་དམན་གྱི་འཕགས་པ་དང་ཐེག་ཆེན་འཕགས་པ་གཉིས་ཀའི་ཐུན་མོང་བའི་རྒྱུ་བྱེད་ཀྱི་ཡོད་ཙང་སྟོང་ཉིད་རྟོགས་པའི་ཤེས་རབ་ལ་མ་དང་འདྲ་བ་ཡིན་པས་ན་མ་ལབ་པ་རེད། བྱང་ཆུབ་ཀྱི་སེམས་ལ་ཕ་ལབ་དགོས་ཡ་དེ་འོ་ད། བྱང་ཆུབ་ཀྱི་སེམས་ཀྱིས་ཟིན་ན། འབྲས་བུ་གཏན་འཁེལ་བ་རེད་ཐེག་དམན་འཕགས་པ་ཆགས་ས་ཡོད་མ་རེད་ཐེག་ཆེན་འཕགས་པ་ཆགས་འགྲོ་གི་ཡོད་རེད། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྒོ་ནས་སྟོང་ཉིད་རྟོགས་པའི་ཤེས་རབ་དེ་སྐྱེས་ན་དེ་འདྲ་ཅིག་གི་ཐོག་ནས། ཐེག་ཆེན་འཕགས་པ་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་བྱང་ཆུབ་ཀྱི་སེམས་ལ་ཕ་དང་འདྲ་བ་ལབ་པ་རེད་ད་རེད་སོང་བ། བྱས་ཙང་བྱང་ཆུབ་ཀྱི་སེམས་ལ་ཕ་དང་འདྲ་བ་ཟེར་དུས་ཐུན་མོང་མ་ཡིན་པའི་རྒྱུ་དེ་བྱས། སྟོང་ཉིད་རྟོགས་པའི་ཤེས་རབ་ལ་མ་དང་འདྲ་བ་ཟེར་དུས་ཐུན་མོང་བའི་རྒྱུ། རེད་སོང་བ། ད་དེ་ཐུན་མོང་བ་དེ་ག་རེ་བརྩི་དགོས་འདུག་སྲས་འཕགས་པ་གསུམ་དེ་ལ་བལྟ་དགོས་འདུག་བ་ཐེག་ཆེན་ཐེག་དམན་ཐུན་མོང་བ། ཡ།

ད་སྟོང་ཉིད་རྟོགས་པའི་ཤེས་རབ་ལ། མ། ལབ་དགོས་ག་རེ་རེད་ལབ་ན། འཇིག་རྟེན་གྱི་ཨ་མ་དང་འདྲ་བ་ཡིན་པས་ན། མ། ཟེར་ལབ་པ་རེད། ད། མ། བཅོམ་ལྡན་འདས་མ། བྱས། བཅོམ་ལྡན་འདས་མ། ད་འདི་ག་རེ་རེད་ལབ་ན། གང་ལྟར་ང་རང་ཚོའི་གི་སེམས་ཀྱི་སྟེང་གི་སྟོང་ཉིད་རྟོགས་མཁན་གྱི་ཤེས་རབ་གཅིག་ལ། བཅོམ་ལྡན་འདས་མ། སླ་བ་རེ། རྒྱུ་མཚན་ག་རེ་རེད། ཧ་ལམ། བུམ་པའི་སྟེང་གི་སྟོང་ཉིད་དེ། བུམ་པའི་སྟེང་གི། སྟོང་ཉིད་ཁོ་རང། ཡ་གི་གཞུག་མ་སངས་རྒྱས་ཡ་ཟེར་ཡ་གཅིག་ཧ་ལམ་ཡོད་མ་རེད། བུམ་པའི་སྟེང་གི་སྟོང་ཉིད་དེ་སངས་རྒྱས་ན་བུམ་པ་སངས་རྒྱས་དགོས་རེད། ཅོག་ཙེའི་སྟེང་གི་སྟོང་ཉིད་སངས་རྒྱས་ན་ཅོག་ཙེ་སངས་རྒྱས་དགོས་གོ་རེད། ང་རང་ཚོ་སེམས་ཀྱི་སྟེང་གི་སྟོང་ཉིད་དེ་གཞུག་མ་སངས་རྒྱས་ཆགས་ཡ་ཡོད་རེད། ག་རེ་རེད་ལབ་ན། སེམས་ཀྱི་སྟེང་གི་སྟོང་ཉིད་དེ་སེམས་ཀྱིས་ཤེས་ཀྱི་རེད་པ། ཤེས་མཁན་གྱི་སེམས་དེ་རྣམ་མཁྱེན་ཆགས་ཡོང་དུས་སེམས་ཀྱི་སྟེང་གི་སྟོང་ཉིད་དེ་ངོ་བོ་ཉིད་སྐུ་ཆགས་འགྲོ་གི་ཡོད་རེད། རེད་སོང་ཨ། སེམས་དེ་ཡེ་ཤེས་ཆོས་སྐུ་ཆགས་ཡོང་དུས་སེམས་ཀྱི་སྟེང་གི་སྟོང་ཉིད་དེ་ངོ་བོ་ཉིད་སྐུ་ཆགས་འགྲོ་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། བཅོམ་ལྡན་འདས་མ་ཟེར་དེ་ད་ག་སེ་བུམ་པའི་སྟེང་གི་སྟོང་ཉིད་རྟོགས་པ་ཟེར་ཨེ་འདྲ་མ་ལབ་པ་བྱས། སེམས་ཀྱི་སྟེང་གི་སྟོང་ཉིད་མངོན་སུམ་དུ་རྟོགས་པའི་ཡེ་ཤེས་དེ་ལ་སྟོང་ཉིད་མངོན་སུམ་དུ་རྟོགས་པའི་ཤེས་རབ་དེ་ལ་བཅོམ་ལྡན་འདས་མ་ག་རེ་བྱས་ནས་ཟེར་ན། དེ་འདྲའི་སེམས་ཀྱི་སྟེང་གི་སྟོང་ཉིད་མངོན་སུམ་དུ་རྟོགས་པའི་ཤེས་རབ་དེ། ཡར་བསྒོམ་བསྒོམ་བསྒོམ་བསྒོམ་ཡོང་དུས་ཡེ་ཤེས་ཆོས་སྐུ་ཆགས་ཡོང་དུས་སེམས་ཀྱི་སྟེང་གི་སྟོང་ཉིད་དེ་ངོ་བོ་ཉིད་སྐུ་ཆགས་འགྲོ་གི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་སངས་རྒྱས་འགྲོ་གི་ཡོད་པ་ཡིན་ཙང་བཅོམ་ལྡན་འདས་མ་མ་ད་ག་རང་གིས་རྐྱེན་བྱས་ནས་བཅོམ་ལྡན་འདས་ཆགས་འགྲོ་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་སྟོང་ཉིད་རྟོགས་པའི་ཤེས་རབ་ལ་བཅོམ་ལྡན་འདས་མ་ཟེར་ལབ་པ་རེད་རེད་སོང་ཨ། གང་ལྟར། འབྲས་བུ་བཅོམ་ལྡན་འདས་ཐོབ་པར་བྱེད་པའི་ཨ་མ་ལྟ་བུ་ཡིན་མཁན་གྱི་སྟོང་ཉིད་རྟོགས་པའི་ཤེས་རབ་ལ་བཅོམ་ལྡན་འདས་མ་ཟེར་ལབ་པ་རེད་དོན་དག་རྡོག་རྡོག་དེ་དེ་རེད་ཨང། ཡང་ཅིག་ར་འཕྲོད་སོང་བས་བཅོམ་ལྡན་འདས་མ་བྱས། བཅོམ་ལྡན་འདས་མ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་ཟད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་ཟེར་ཡ་དེ་ད་གིན་ལབ་ཡ་དེ། པྲ་ཛྙཱ་པཱ་ར་མི་ཏཱ་ཟེར་དེ་རེད་ད། ཕ་རོལ་ཏུ་ཕྱིན་པ་དྲུག་གི་ནང་གི་ཤེས་རབ་ཀྱི་ཕ་རོལ་ཏུ་ཤེས་རབ་ཀྱི་ཕར་ཕྱིན་ཡིན་ཙང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་བྱས་མ་ལབ་དགོས་ཡ་དེ་ད་ནང་ནང་བཞིན་བྱས། ག་སོ་རེད་ཐབས་དང་ཤེས་རབ་གཉིས་ཀྱི་ནང་གི་མ་ཨ་མ་ལྟ་བུ་ཡིན་པས་ན་ཕ་དང་མ་གཉིས་ཀྱི་ནང་ནས་མ་ལྟ་བུ་ཡིན་པས་ན་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་ལ་ཕྱག་འཚལ་ལོ། ད་འདི་ཟེར་ཡོང་དུས། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་དེ་ལ་གཉིས་འདུག་བ་གཉིས། ངེས་དོན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་དང་དྲང་དོན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ། ངེས་དོན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་ཟེར་བ་དེ་ད་ལྟ་འདི་བཞག་སེམས་ཀྱི་སྟེང་གི་གནས་ལུགས་སྟོང་པ་ཉིད་ཤེས་མཁན་གྱི་ཤེས་རབ་འདི་འདྲ་ཅིག་རེད་བ་ད་དེ་ཡང་བྱང་ཆུབ་ཀྱི་སེམས་ཀྱིས་ཟིན་དགོས་རེད་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་སྒོ་ནས་སྟོང་སེམས་ཀྱི་སྟེང་གི་གནས་ལུགས་སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་ཤེས་རབ་ཅིག་ལ་ངེས་དོན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ། དྲང་དོན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་ཞོག་ལབ་ན། སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་སངས་རྒྱས་ཐམས་ཅད་ཀྱི་རྒྱུད་ཀྱི། སྟོང་པ་ཉིད་མངོན་སུམ་དུ་རྟོགས་པའི་ཤེས་རབ། ལྷ་ཡི་རྣམ་པ་ལ་ཡང་ཤར་བསྡད་མཁན་གཅིག་ཡོང་གི་འདུག་བ། ནི། ག་རེ་ཟེར། རྒྱལ་ཡུམ་ཟེར་ཡས་དེ་ལ་གཉིས་འདུག་བ། རྒྱ་ཡུམ། རྗེ་བཙུན་མ་འཕགས་མ་སྒྲོལ་མ་རྒྱལ་ཡུམ་ཟེར་ཡས་གཅིག་དང། རྒྱལ་བའི་ཡུམ་གཅིག་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ། ཤེར་ཕྱིན་མ། སྐུ་པར་ལོགས་ཀ་ཅིག་ཡོད་རེད། སྐུ་ལོགས་ཀ་ཅིག་ཡོད་རེད།

ས་བཅད་གཉིས་པ་དེ་ག་རེ་རེད། གཞུང་གི་དོན་གཞུང་དོན་བཤད་དེ་དང་གཉིས་པ་གཞུང་དོན་བཤད་པ། གཞུང་དོན་བཤད་པ་དེ་ལ་གསུམ་ཡོད་རེད་ཁྱེད་རང་ཚོ་ཅིག་བྲིས་ཨ། གཞུང་དོན་བཤད་པ་ལ་གསུམ།

བསྟོད་པའོ། བའོ་ས་ཏ་བཏགས་ན་རོ་སྟོ་ད་བསྟོད་པ་འ་ན་རོ་བསྟོད་པའོ། ཡི་རང་མངོན་པར་བསྟོད་པའོ། འོ་ད་ས་བཅད་གསུམ་རེད། ད་ས་བཅད་གསུམ་འདི་འགྲེལ་བཤད་རྒྱག་གི་ཡིན་ད། གླེང་བསླང་བ་ཟེར་དེ། ཨ་ནི། ཕ་གི། ཤེས་རབ་ཀྱི་བུ། ཤེས་རབ་སྙིང་པོ་གི་མདོ་ཡི་སྐབས་ནས་གསུང་ཡས་ཀྱི་སྟོང་པ་ཉིད་ཀྱི་སྐོར་ཅིག་ཡོད་བ། དེ་འབྲེལ་གྱི་སྟོང་པ་ཉིད་ཀྱི་སྐོར་དེའི་འགྲེལ་བཤད་བརྒྱབ་པ་ལ། སྔོན་ལ་ཡང་སྟོང་ཉིད་ཀྱི་སྐོར་དེའི་འགྲེལ་བཤད་ཡོང་ཡས་ཀྱི་གཞི་འདྲ་པོ་དེ། གླེང་གཞི་ག་རེ་བྱུང་ཡོད་རེད། དེའི་སྔོན་ལ་སྐད་ཆ་སྐད་ཆ་ག་རེ་རེ་བྱུང་ཡོད་རེད་དེ་རེད། ཁྱོད་ལམ་སང་སྟོང་ཉིད་འགྲེལ་བཤད་རྒྱག་གི་མི་འདུག་བ། དེའི་སྔོན་ལ་ནི་བཅོམ་ལྡན་འདས་མཉམ་པར་དེ་འདྲ་དེ་འདྲ་བཞག་པ་རེད་དེའི་ཁ་ཐུག་ལ་སྤྱན་རས་གཟིགས་དེ་འདྲ་དེ་འདྲ་གནང་བ་རེད་དེའི་ཁ་ཐུག་ལ་ཤཱ་རིའི་བུས་དྲི་བ་དེ་འདྲ་དེ་འདྲ་བཏང་རེད་ཟེར་གྱི་འདུག་བ། འོ་ད་དེ་གླེང་བསླང་བ་ཟེར་དུས་གླེང་གཞི་བཤད་པ་ཟེར་བ་རེད་གླེང་གཞི་བཤད་པ། སོང་བ། སྔོན་ལ་སྐད་ཆ་དེ་འདྲ་དེ་འདྲ་བྱུང་རེད་ཟེར་ཅིག་གང་ལྟ། འོ་དེ་ལ་གླེང་བསླང་བ། ང་ཚོ་དཔེར་ན་དེབ་འདྲ་བོ་དེ་དེབ་འདྲ་བོ་ཅིག་ཡིན་ན་དེབ་ཀྱི་ནང་ལོགས་ལ་གླེང་བརྗོད་ཟེར་ཡོང་གི་འདུག་བ་དེའི་བཟོ་འདྲ་བོ་ཞིག་གླེང་བསླང་བ་ཟེར་ཡས།

ཤེས་རབ་སྙིང་པོའི་དོན་དག་ནི་འགྲེལ་བཤད་བྱེད་པ་དེ་ལ་དོན་གཏན་ལ་ཨ་ཕབ་པ་ཟེར་ད་དེ་ནས་ཡི་རང་མངོན་པར་བསྟོད་པ་ཟེར་དེ། བཅོམ་ལྡན་འདས་ཀྱི་བཅོམ་ལྡན་འདས་ཀྱི་ཐུགས་རྗེ་ལ་བརྟེན་ནས་ཨ་ནི། སྤྱན་རས་གཟིགས་དང་ཤཱ་རིའི་བུ་གཉིས་ཀྱིས་ཨ་ནི་བའི་སྟོང་ཉིད་སྐོར་ལ་དྲི་བ་དྲིས་ལན་ཆ་ཚང་བྱས་ཚར་བའི་གཞུག་གུ་ལ་ཨ་ནི་མཐའ་མ་དེ་ལ་ཡང་བཅོམ་ལྡན་འདས་ཀྱིས། ཁྱེད་རང་གཉིས་ཀྱིས་དེ་འདྲ་དེ་འདྲ་བྱས་པ་དེ་ཡག་པོ་བྱུང་ཤག་ཟེར་བྱས་ནས་མཐའ་མ་དེ་ལ་བསྟོད་ར་གནང་ཡ་ཞིག་འདུག་བའོ་ད་དེ་རེད། ཡི་རང་མངོན་པར་བསྟོད་པ་ཟེར་དེ་ཁྱེད་རང་གཉིས་ཀྱི་དེ་འདྲས་བྱེད་པ་ལ་རྗེས་སུ་ཡི་རང་ཡོད་ད། ད་ངས་ཁྱེད་རང་གཉིས་ལ་བསྟོད་པ་བྱེད་ཀྱི་ཡིན་ཟེར་གསུང་གི་འདུག་བ། དཔེར་ན་ཆ་བཞག་ན་ཚིག་འོ་དེ་ཤེས་རབ་སྙིང་པོ་འོ་དེ་ལེགས་སོ་ལེགས་སོ། ཤཱ་རིའི་བུ་ཟེར་ནས་གསུང་འདུག་བའོ་དེ་ཚོ་གྲས་དེ་རེད། འོ་ད་ཡི་རང་མངོན་པར་བསྟོད་པའོ། འོ་ད་ས་བཅད་གསུམ། ད་ས་བཅད་གསུམ་གྱི་ནང་ནས་དང་པོ། དང་པོ་ག་རེ་རེད། གླེང་བསླང་བ་དེ་རེད་བ། དེ་ལ་གཉིས། གླེང་བསླང་བ་ལ་གཉིས།

ཕྱག་ན་རུ་ཆོས་ས་ཆོས་ཆོས། འབྱུང་བའི་སྒོ། ཨའུ་བྷཱི་ཏི་རྒྱ་ཞུང་འབྱུང་ཨ་འབྱུང་བ་ཡུ་བའི་ས་ག་ད་ག་ན་རུ་སྒོ་ཆོས་འབྱུང་བའི་སྒོའོ། གཉིས་རེད། ད་དང་པོ་ནི་ཟུར་དུ་བརྩམས་པ་ཨ་ནི་གླེང་གཞིའི་ཚིག་དེ་རེད་གླེང་གཞིའི་ཚིག་དེ་དང་པོ་ནི། ཨ་ཡ། ད་ས་བཅད་དེ་འགྲིག་ཚར་རེད་ད་མ་དཔེ་ཆ་ལྟ་ཞོར་ཨ། ད་གླེང་གཞིའི་ཚིག་དེ་ག་ནས་ག་གི་བར་དུ་རེད་ཟེར་ན།

ཕུན་ཚོགས་ལྔ་ཟེར་ཡོང་དུས། ཨ་ནི། སྟོན་པ་ཕུན་སུམ་ཚོགས་པ། ཆོས་ཕུན་སུམ་ཚོགས་པ། འཁོར་ཕུན་སུམ་ཚོགས་པ། གནས་ཕུན་སུམ་ཚོགས་པ། ཨོ། དེ་འདྲའི་གི་མ་ཕུན་ཚོགས་ལྔ་ཡོང་གི་འདུག་ཨོ་ད་དེ། ད་དེ་མ་ཅིག་ཞུས་ན། འདི་སྐད་བདག་གིས་འདི་སྐད་ཞེས་པའི་ཚིག་དེ་གི། ཨ་ནི། འདི་གསུངས་པ་རེད། ཆོས་ཕུན་སུམ་ཚོགས་པ་དེ་རེད་གསུངས་ཨ། ཕུན་ཚོགས་ལྔ་ཡི་ནང་གི་ཆོས་ཕུན་སུམ་ཚོགས་པ། འདི་སྐད་ཟེར་དུས་ངས་འདི་འདྲ་ཅིག་གོ་སོང། བཅོམ་ལྡན་འདས་ཀྱིས་ཨ་ནི། ག་ཟེར། བཅོམ་ལྡན་འདས་ཀྱི་ཐུགས་རྗེ་ལ་བརྟེན་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གཞུང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་འདི་འདྲ་ཅིག་ཨ་ནི་ཆོས་འདི་འདྲ་ཅིག་ཨ་ནི་ངས་གོ་སོང། འདི་སྐད་ཟེར། འདི་སྐད་ཟེར་བ་འདི་སྐད་འདི་འདྲ་འདི། ཤེས་རབ་སྙིང་པོ་ལ་གོ་དགོས་རེད། ཤེས་རབ་སྙིང་པོ་འདི་འདྲ་ཅིག་ཨ་ནི་ངས། ཤེས་རབ་སྙིང་པོའི་གི་སྐད་འདི་འདྲས་ཅིག་གོ་སོང་ཟེར་གི་ཡོད་ཙང་ཨ་ནེ་ཆོས་ཕུན་སུམ་ཚོགས་པ་ཤེས་རབ་སྙིང་པོ་བསྟན་ཏེ་ཞེས་པའི་ཚིག་དེ་འདི་སྐད་བྱས། བདག་གིས་ད་འདི་ལ་ཡ། བདག་གིས་ཟེར་ཡས་འདི་ལ། ཨ་ནེ། ད་ལྟ། ཤེས་རབ་སྙིང་པོའི་འགྲེལ་པ། ཨ་ནེ། འབྲས་སྤུངས་སྒོ་མང་གི་མཁན་ཟུར། རྒན་ངག་དབང་ཉི་མ་ཞུ་མཁན་གྱི་མཁས་པ་བྱུང་ཞག་ཁོང་གིས་བརྩམས་བཞག་པ་དེའི་ནང་ལ་བདག་གིས་ཟེར་དེ་བཅོམ་ལྡན་འདས་བདག་གིས་ཟེར་སྦྱར་ཞག། ཡང་ང་ཚོ། ཀུན་མཁྱེན་ཏཱ་ར་ནཱ་ཐ་ཟེར་ཡས་ཅིག་ཡོད་པ་རེད། ཁོང་གིས་གསུངས་བཞག་པའི། ཤེས་རབ་སྙིང་པོའི་འགྲེལ་པ་ཅིག་ཡོད་པ་རེད། དེའི་ནང་ལོགས་ལ། བདག་གིས་ཟེར་ཡས་ཀྱི་བདག་དེ་ཕྱག་ན་རྡོ་རྗེ་བདག་གིས་ཟེར་བ་རེད།

ཐེག་པ་ཆེན་པོའི་ཆོས་རེད་བ། ཐེག་དམན་གྱི་ཆོས་བཀའ་བསྡུ་མཁན་དེ་གང་ཟག་གསུམ་མི་འདྲ་བ་ཡོད་སྔ་མ་གྲུབ་མཐའ་རིན་ཆེན་ཕྲེང་བའི་སྐབས་སུ་བཤད་ཚར་རེད། ཐེག་པ་ཆེན་པོའི་ཆོས་བཀའ་བསྡུ་མཁན་དེ་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ། ཨ་ནི་ཟེ་ཡ་འདྲ་བོ་དང་ཨ་ནི་ཅེ་ཀའི། ཕྱག་ན་རྡོ་རྗེ་ཟེ་ཡ་འདྲ་བོ་ཁོང་ཚོ་རེད། དེ་འདྲ་ཡིན་ཙང་བདག་གིས་ཟེ་ཡ་དེ་བདག་དེ་ཕྱག་ན་རྡོ་རྗེ་ལ་བཞག་ན་ཡག་ག་མེད་འགྲོ་བསམ། བྱས་ཙང་དེ་འདྲ་ཡིན་དུས། ཀུན་མཁྱེན་ཏཱ་ར་ནཱ་ཐའི་གསུང་ནང་བཞིན་བྱས་ན། འདི་སྐད་བདག་གིས་ཟེར་དུས་ཕྱག་ན་རྡོ་རྗེ་བདག་གིས་བྱས།

ང་ཚོ་ཚིག་ནང་བཞིན་འགྲོ་ན་དུས་ཚོད་གཅིག་ལ་ཟེར་གོ་གི་འདུག་བ་དེ་འདྲ་རང་མ་རེད་ད། དེ་ཡི་དུས་དེ་ག་རེ་རེད་ཟེར་ན། བཅོམ་ལྡན་འདས་ཀྱི་ཐུགས་རྗེ་ལ་བརྟེན་ནས་ཤེས་རབ་སྙིང་པོའི་གི་ཆོས་གསུང་ཡག་གི་དུས་ལ་བབས། ཆོས་ཉན་མཁན་གྱི་ཨ་ནི་བྱང་ཆུབ་སེམས་དཔའ་དང་འོག་ལ་གསུང་བསྡད་ཡག་གི་ཉན་ཐོས་ཆེན་པོ་དང་ཨ་ནི་བྱང་ཆུབ་སེམས་དཔའ་དེ་ཚོ་ཡང། ཤེས་རབ་སྙིང་པོ་གི་ཆོས་ཉན་ཡག་གི་དགེ་བའི་རྩ་བ་ཡོངས་སུ་སྨིན་ནས་ཆོས་ཉན་ཡག་གི་སྣོད་རུང་དུ་གྱུར་པའི་དུས་ཚོད། དེ་འདྲས་གི་ཁྱད་ཆོས་ཚང་བསྡད་པའི་དུས་ཚོད་དེ་ལ་དུས་ལབ་པ་རེད་ད་ག་ཚོད་ཅིག་ཆིག་སྟོང་དགུ་བརྒྱ་གཅིག་གཅིག་ལ་ལོ་གཅིག་གཅིག་གི་དུས་ལ་དེ་འདྲ་ལབ་གི་ཡོད་མ་རེད་ད། ཆོས་གསུང་མཁན་སྟོན་པའི་ངོས་ནས་གསུང་ཡག་གི་དུས་ཚོད་བབས་པ། ཆོས་ཉན་མཁན་སློབ་མ་ཚོ་གི་ངོས་ནས་ཡིན་ན་ཡང་དགེ་བའི་རྩ་བ་བསགས་ནས་ཨ་ནི་ཤེས་རབ་སྙིང་པོའི་གི་ཆོས་ཉན་ཡག་གི་སྣོད་རུང་དུ་གྱུར་པའི་དུས་ཡིན་པ། འདི་འདྲས་ཅིག་ལ་དུས་གཅིག་ན་ཟེར་གི་ཡོད་རེད་རེད་སོང་བ་དེ་འདྲས་གི་དུས་ཚོད་ཅིག་ལ་ཟེར་དུས་དུས་ཕུན་སུམ་ཚོགས་པ་རེད་འདུག་བ། འདི་སྐད་བདག་གིས་ཐོས་པ་དུས་གཅིག་ན་ཟེར། ཨ་ནི་གཞི་ནས་བཅོམ་ལྡན་འདས་ཟེར་དུས་ད་སྟོན་པ་ཕུན་སུམ་ཚོགས་པ་རེད་བ། སྟོན་པ་ཕུན་སུམ་ཚོགས་པ་འདི། སྟོན་པ་བཅོམ་ལྡན་འདས་ཤཱཀྱའི་སེང་གེ། བཅོམ་ལྡན་འདས་བྱས། རྒྱལ་པོའི་ཁབ་བྱ་རྒོད་ཕུང་པོ་རི་ལ་ཟེར་འདུག་བ། རྒྱལ་པོའི་ཁབ་བྱ་རྒོད་ཕུང་པོ་རི་ལ་ཟེ་ཡ་དེ་གནས་ཕུན་སུམ་ཚོགས་པ། གནས་ཕུན་སུམ་ཚོགས་པ་ཤེས་རབ་སྙིང་པོའི་གི་ཆོས་གསུང་ས་ཀྱི་གནས་དེ་ག་འདྲ་ཞིག་རེད་ལབ་ན། གནས་དེ། བྱ་རྒོད་ཕུང་པོ་རི།

ཨོ། ཨ་ནི་དེའི་གི་ཨ་ནི་གནས། ས་ཆ་དེ་ཡི་ཁོངས་སུ་ཡོད་བསྡད་པའི་ཨ་ནི་གནས། བྱ་རྒོད་ཕུང་པོ་རི་ཟེར། ད་འདི་ལ་ཡ། ཨ་ནི་འགྲེལ་བཤད་ཅིག་འདི་འདྲ་ཡོང་གི་འདུག་བ། རྒྱལ་པོའི་ཁབ་ལབ་དགོས་ཡ་དེ་ག་རེ་རེད་ཟེར་ན། ད་ལྟ་འདི་འདུག་བ་རྒྱལ་པོའི་ཁབ་ཟེར་དགོས་ཡ་དེ། རྒྱལ་པོ་དེ་འདི་ཡིན་པ་འདྲ་རྒྱལ་པོ་གཟུགས་ཅན་སྙིང་པོ། རྒྱལ་པོ་གཟུགས་ཅན་སྙིང་པོ། རྒྱལ་པོ་གཟུགས་ཅན་སྙིང་པོའི་གི་ཕོ་བྲང་གི་ཕོ་བྲང་ཡིན་པ་ཡིན་ཙང་ཕོ་བྲང་གནས་ས་ཀྱི་གནས་དེ་ཡིན་ཙང་རྒྱལ་པོའི་ཁབ་ལབ་པ་རེད་རྒྱལ་པོ་གཟུགས་ཅན་སྙིང་པོའི་གི་ཁབ་ཡིན་ཙང་རྒྱལ་པོའི་ཁབ། གང་སོང། རྒྱལ་པོའི་ཁབ་ཡིན་ལགས། དེ་ཡི་རྒྱལ་པོའི་ཁབ་ཟེར་ནས་ཆགས་སྟངས་དེ་ག་འདྲའི་ཆགས་རེད་ཟེར་ན། སྔོན་རྩྭ་མཆོག་རྩྭ་མཆོག་གི་གྲོང་ཁྱེར་དུ་གྲགས་པ་དེ་ལ། མི་མ་ཡིན་གྱིས་ཡང་ཡང་མེ་བཏང་བའི་རྐྱེན་གྱིས་གནས་མ་ཐུབ་པའི་ཚེ། སྔོན་མ་རྩྭ་མཆོག་གི་གྲོང་ཁྱེར་ཟེར་གྱི་ཡིན་པ་འདྲ།

དེ་འདྲའི་གི་ཁ་ཐོག་ལ་ཨ་ནི་གཞི་ནས། རྒྱལ་པོས་དེང་ཕྱིན་ཆད་སུ་ཡི་ཁྱིམ་དུ་མེ་ཤོར་བ་དེ་ཡིས་བསིལ་བ་ཚལ་གྱི་དུར་ཁྲོད། ད་ལྟ་དེ་བསིལ་བ་ཚལ་གྱི་དུར་ཁྲོད་ཀྱི་ས་ཆ་དེ་རེད་འདུག་བ། དེ་འདྲའི་ནང་ལ་ཁྱིམ་བརྩིགས་ནས་སྡོད་ཅིག་ཅེས་བཀའ་བསྒོ། དེ་ཡི་ཚེ་དང་པོར་རྒྱལ་པོ་ཕོ་བྲང་དུ་མེ་ཤོར་ས་དང་པོ་ཁོ་རང་རྒྱལ་པོ་རྒྱལ་པོ་ཁོ་རང་ཕོ་བྲང་ལ་མེ་དང་པོ་ཤོར་འདུག་བ། ད་རྒྱལ་པོ་ཁོ་རྒྱལ་པོའི་ཕོ་བྲང་ལ་མེ་དང་པོ་ཤོར་བ་ཡིན་ཙང་དང་པོ་མ་སྤོ་རང་སྤོ་རེད་ཁྲིམས་བསྒྲགས་ཚར་བ་ཨ་ནི་དང་པོ་ཁོ་རང་སྤོས་པ་རེད་བ། དེའི་ཚེ་དང་པོར་རྒྱལ་པོའི་ཕོ་བྲང་དུ་མེ་ཤོར་བས་དེ་ནས་རྒྱལ་པོ་དེར་ཕྱིན་ནས་གནས་བཅས། གཞི་ནས་བསིལ་བ་ཚལ་གྱི་དུར་ཁྲོད་ལ་རྒྱལ་པོ་ཁོ་རང་བག་སྤོས། སྤོས་ནས་ས་ཆ་ཆགས་པ་ཡིན་ཙང་རཱཇ་གྷིར་ཟེར་ས་ཆ་དེ་དུས་ཆགས་འདུག་བ། དང་པོ་ནས་རེད་མི་འདུག་དང་པོ་རྩྭ་མཆོག་གི་གྲོང་ཁྱེར་ཟེར་ཡོད་པ་བྱས་དེ་ནས་ཕར་སྤོས་བྱས་རཱཇ་གྷིར་ཟེར་ཆགས་འདུག་བ། དེ་ནས་རྒྱལ་པོ་དེར་ཕྱིན་ནས་གནས་བཅས་པ་ལས་རྒྱལ་པོའི་ཁབ་ཅེས་མིང་ཆགས། རྒྱལ་པོའི་ཁབ་ཟེར་མིང་ཆགས་ཡས་དེ་འདི་རེད་བཞག་རྩྭ་མཆོག་གྲོང་ནས། ཕར་མེ་བྱུང་བའི་རྐྱེན་གྱིས་རྒྱལ་པོ་གཟུགས་ཅན་སྙིང་པོའི་ཕོ་བྲང་དེ་ཕར་སྤོས་ནས་ཆགས་པ་ཡིན་ཙང་རྒྱལ་པོའི་ཁབ་ཟེར་འདི་ཆགས། མིང་ཆགས་པ། དེའི་ཁུངས་དེ་ག་བ་འདུག་ཟེར་ན་སཱ་ལུ་ལྗང་པའི་མདོ་ལས་གསུངས་སོ། བྱ་རྒོད་ཕུང་པོའི་རི་ལ་ཞེས་པ་ནི། རི་དེ་ཡི་དབྱིབས་བྱ་རྒོད་ཀྱི་གཟུགས་དབྱིབས་དང་འདྲ་བའམ། ཡང་ན་བཅོམ་ལྡན་འདས་ཀྱིས་འདིར་ཤེར་ཕྱིན་གྱི་མདོ་གསུངས་པའི་ཚེ། སངས་རྒྱས་ཀྱི་ཞིང་གཞན་ནས་རྫུ་འཕྲུལ་ཅན་གྱི་གདུལ་བྱ་རྣམས་བྱ་རྒོད་ཀྱི་རྣམ་པར་སྤྲུལ་ནས་ཟེར་འདུག་བ། ཆོས་གསན་པར་བྱོན་པའི་རྒྱུ་མཚན་གྱིས་དེ་ལྟར་གྲགས། བྱ་རྒོད་ཕུང་པོ་རི་ཟེར་ཡས་ཀྱི་དོན་དག་དེ་གཉིས་ཡོད་རེད་ལབ་པ་རེད། རེད་སོང་བ། བྱ་རྒོད་དང་འདྲ་བའི་རིའི་ཕུང་པོ་ཡིན་པས་ན་བྱ་རྒོད་ཕུང་པོ། ཡང་ན། སློབ་མ་རྣམས་ཀྱིས་བྱ་རྒོད་དུ་སྤྲུལ་ནས་ཟེར་ན་ཡ་བྱ་རྒོད་དང་འདྲ་བའི་སྒོ་ནས་ཕ་གི་འཕུར་བྱས་ཡོང་བ་ཡིན་པ་ཡིན་དུས་འོ་ན། ཡོང་ནས་དེ་ལ་ཡ་རུག་རུག་བྱས་ནས་བསྡད་པ་ཡིན་ཙང་བསྡད་ས་ཀྱི་རི་ཡིན་ཙང་བྱ་རྒོད་ཕུང་པོ་རི་ཟེར་དེ་རེད་འོང་ཡ།

གཞུང་མ་ངས་འདི་སྒང་དུ་བརྒྱུད་ནས་འགྲོ་ཐུབ་ཀྱི་མི་འདུག་གྱུར་ནས་ཡར་འགྲོ་འུ་མེད། དེ་ག་རེ་ཟེར་ལབ་པ་ཡིན་པ་ཡིན་ན། རྒྱལ་དབང་སྐུ་འཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་གི་རྣམ་ཐར་ཅིག་འདུག་བ། རྒྱལ་དབང་སྐུ་འཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་གི་རྣམ་ཐར་གྱི་ནང་ལ་ཨ་ནི་རྒྱལ་དབང་སྐུ་འཕྲེང་དྲུག་པ་རྒྱ་གར་ལ་ཡ་བྲོས་བྱོལ་ལ་ཡ་ཕེབས་ཨ་ནི་གནས་སྐོར་དང་འབྲེལ་ནས་བྱ་རྒོད་ཕུང་པོ་རིར་ཕེབས་པ་ཡིན། བྱ་རྒོད་ཕུང་པོ་རིར་ཕེབས་ཡོང་དུས་རི་དེ་གི་འོག་དེ་ལ་ཡ་གནས་ནས་རི་དེ་ལ་འདུག་མཇལ་དུས་རི་དེ་ཡོངས་རྫོགས་ཤེར་ཕྱིན་གྱི་མདོ་རེད་བཞག། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ། གསུང་དེ་འདྲས་རེད་བཞག་དེ་འདྲས་བརྗེད་སོང། དེ་འདྲས་ཡིན་ཙང། ཨ་ནི། ཁོང་རང་དང་ཁོང་རང་གི་རོགས་པ་གནས་སྐོར་བ་བོད་པ་མང་པོ་ཡོད། དེ་འདྲས་ཡིན་ཙང་ཁོང་ཚོ་གཞན་དག་ནི་སྣང་མེད་བྱས་ནས་དེ་འདྲས་ཡར་འགྲོ་བཞག་གི་འདུག་གོམ་པ་རྒྱག་ནས་འགྲོ་གི་འདུག་ང་ནི་ཁྱོན་ནས་འགྲོ་ཐུབ་མ་སོང། འོག་ནས་ཕྱག་གསུམ་ཕུལ་སྨོན་ལམ་གཅིག་བརྒྱབ་ལོག་ཕྱིན་པ་ཡིན་གསུང་བཞག་འོ་ད་འདིས་ངས་དཔེ་ཆ་དེ་མཐོང་ནས་གསུང་དེ་ཁྱོན་ནས་འགྲོ་ནུས་ཀྱི་མི་འདུག་འདི་སྒང་དེ། བྱས་ཙང་ང་རང་ཚོ་ལས།

ད་འདི་འགྲིག་པ་བྱེད། འདི་ཡན་ཆད་ཀྱི་ཕུན་ཚོགས་ག་རེ་རེད། ཆོས་ཕུན་སུམ་ཚོགས་པ། དུས་ཕུན་སུམ་ཚོགས་པ། སྟོན་པ་ཕུན་སུམ་ཚོགས་པ། གནས་ཕུན་སུམ་ཚོགས་པ་བཞི་ཕྱིན་སོང་ཨ། ད་དེ་ནས། དགེ་སློང་གི་དགེ་འདུན་ཟེར་དེ་ནས་མར་འཁོར་ཕུན་སུམ་ཚོགས་པ་འགོ་བཙུགས་ཡོད་འཁོར་ཕུན་སུམ་ཚོགས་པ་བྲིས་ན་ཨ། འཁོར་ཕུན་སུམ་ཚོགས་པ། བཅོམ་ལྡན་འདས་ཀྱི་ཆོས་དེ། ཤེས་རབ་སྙིང་པོའི་གི་ཆོས་དེ་མར། ཨ་ནི་ཅེ་གི་ད་བསྟན་པའི་སྐབས་ལ། ཨ་ནི་འཁོར་དེ་ག་འདྲ་ཅིག་རེད་ལབ་ན། འཁོར་ད་ག་བ་ག་མ་རེད། འཁོར་ཕུན་སུམ་ཚོགས་པ་རེད། ད་འཁོར་ཕུན་སུམ་ཚོགས་པ་དེ་ལ་དེ་འདྲས་ཅིག་རེད། དགེ་སློང་གི་དགེ་འདུན་ཆེན་པོ་དང་ཟེར་དུས་འོག་དེ་བྱང་ཆུབ་སེམས་དཔའ་ལབ་འདུག་པ་དེ་མར་བཅད་དགོས་རེད་པ་དགེ་སློང་གི་དགེ་འདུན་ཆེན་པོ་ཟེར་དེ་ཉན་ཐོས་ལ་སྦྱར་དགོས་རེད། ཉན་ཐོས་ཀྱི་དགེ་སློང་གི་དགེ་འདུན་ཆེན་པོ་ཟེར་དུས་ཉན་ཐོས་དགྲ་བཅོམ་པའོ། ཉན་ཐོས་ཀྱི་དགེ་སློང་གི་དགེ་འདུན་ཆེན་པོ་སྟེ་དགེ་འདུན་དགྲ་བཅོམ་པ་དེ་གྱིས་ད་དགེ་འདུན་ཟེར་དུས་དགེ་སློང་བཞི་ཡན་ཆད་ལ་དགེ་འདུན་ལབ་ཀྱི་རེད། དགེ་སློང་གཅིག་ལ་དགེ་འདུན་ཟེར་གྱི་མ་རེད་ད། དགེ་སློང་བཞི་འཛོམས་སོང་ན་ཨ་ནི་དགེ་འདུན། དགེ་སློང་རེ་རེ་ལ་ཨ་ནི་དགེ་སློང་གང་ཟག། དེ་འདྲས་བྱ་དགོས་པ་རེད། ཚོ་ད་དགེ་འདུན་ཟེར་དུས་ཚོགས་པ་གཅིག་གོ་བ་རེད་བཞི་ཡན་ཆད་ཅིག་ལ་གོ་བ་རེད་རེད་སོང་བ། ཚོ་ད་ང་རང་ཚོ་དཔེར་ན་ད། མི་མང་ཚོ་གི་ཞབས་རིམ་བསྒྲུབ་ཡོང་དུས་ཨ་ནི་དགེ་སློང་གཅིག།

རྟེན་གྱི་གང་ཟག་འཕགས་པ་ཡིན་ན་འདྲ་མིན་ན་འདྲ་དགེ་སློང་བཞི་འཛོམས་ན་དགེ་འདུན་ཟེར་ཡག་དེ་ཡོང་གི་ཡོད། འོ་དེ་འདྲ་ཡིན་པ་ཡིན་ཙང་འོ་ད་དགེ་འདུན་ཟེར་དུས་ཙམ་པ་བཞི་ཡན་ཆད་འཛོམས་པ་གཅིག་གཉིས་མ་ཡིན་པ་དགེ་སློང་གི་དགེ་འདུན་ཆེན་པོ་དང་བྱས། བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་ཟེར་དུས་བྱང་སེམས་འཕགས་པ་ལ་གོ་གི་རེད་བྱང་སེམས་དགྲ་བཅོམ་པ་ལ་གོ་གི་ཡོད་མ་རེད། ཉན་ཐོས་ཀྱི་དགེ་འདུན་ཆེན་པོ་ཟེར་དུས་ཉན་ཐོས་དགྲ་བཅོམ་པ་ལ་གོ་གི་རེད་དེ་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་ཟེར་དུས་བྱང་སེམས་འཕགས་པ་ལ་གོ་གི་རེད་སོང་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་སྟེ་འཕགས་པ་བྱས་འཕགས་པ་མང་པོ་དགེ་འདུན་ཆེན་པོ་དང། ཐབས་ཅིག་ཏུ་བཞུགས་ཟེར་དུས་མཉམ་དུ་བཞུགས་ལ་ཕལ་སྐད་རྒྱག་ན་མཉམ་དུ་བཞུགས་པ་ལྷན་ཅིག་ཏུ་བཞུགས་པ་བཅོམ་ལྡན་འདས་གཙོ་བོ་བྱས་ཨ་ནི་འཁོར། ཉན་ཐོས་ཀྱི་དགེ་འདུན་དང་བྱང་ཆུབ་སེམས་དཔའི་དགེ་འདུན་འདི་ཚོ་འཁོར་ནང་བཞིན་བྱས་ནས་གཙོ་འཁོར་བྱས་ནས་མཉམ་དུ་བཞུགས་པ་ཡིན་ཙང་ཐབས་ཅིག་ཏུ་བཞུགས་པ།

ད་ཕལ་ཆེར་དེ་རིང་མཚམས་འདིར་བཞག་ན་ཡག་ས་རེད། མཚམས་འདིར་བཞག་གི་ཡིན་ད། ད་འདི་མར་མདོར་བསྡུས་ཅིག་ཞུས་པ་ཡིན་པ་ཡིན་ན་དང་པོ་འདི་ཡིན་པ། ད་ཤེས་རབ་སྙིང་པོ་དེ་ལ་ཡར་འགྲེལ་བཤད་ཞུས་པ་ཡིན་ན། ས་བཅད་བྱེད་ཡོང་དུས། མཚན་གྱི་དོན་དང་གཞུང་གི་དོན་གཉིས་བྱས། མཚན་གྱི་དོན་དེ་ལ། ཨ་ནི། རྒྱ་གར་སྐད་དུ། བྷ་ག་བ་ཏི་པཱ་ར། པྲ་ཛྙཱ་པཱ་ར་མི་ཏཱ། ཧྲྀ་ད་ཡ་ཟེར་དེའི་བར་དུ་དེ་བྱས། དེ་བོད་སྐད་ལ་བསྒྱུར་བ་དེ་བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ། བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་ལ་ཕྱག་འཚལ་ལོ། དེ་ཡན་ཆད་ཀྱིས་མཚན་གྱི་དོན་ཚར་རེད། ད་མཚན་གྱི་དོན་གྱི་ནང་ལོགས་ལ་རེ་རེ་རེ་རེ་ནས་ཞུས་ཡོད་རེད། བཅོམ་ཟེར་ན་ག་རེ་ཡིན་མེད་ལྡན་ག་རེ་ཡིན་མེད། བཅོམ་ལྡན་འདས་ཟེར་ན་ག་རེ་ཡིན་མེད་མ་ཟེར་ལ་གོ་ཡ་ག་འདྲ་ཡིན་མེད། ཨོ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ། ཨོ། ག་འདྲ་ཡིན་མེད། ཨོ། འདི་སྐད་དུ་ཆ་ཚང་ཞུས་ཚར་རེད། ཨ་ནི་བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་ལ་དྲང་དོན་ངེས་དོན་གཉིས་ཡོད་སྟངས་ཞུས་ཚར་རེད། ད་འདི་ནས་འདི་སྐད་ཟེར་དེ་ནས་མ་ས་བཅད་གཞན་སླེབས་ནས་གཞུང་གི་དོན། གཞུང་གི་དོན་ལ་གསུམ། གླེང་བསླང་བ། དོན་གཏན་ལ་དབབ་པ། ཡི་རང་མངོན་པར་བསྟོད་པ། བྱས། དེའི་ནང་གི་དང་པོ་གླེང་བསླང་བ་དེ་ལ་གཉིས། གླེང་གཞི་ཡི་ཚིག་དང། མདོ་སྡེ་ཡི་ཆོས་འབྱུང་བའི་སྒོ་གཉིས། དེའི་ནང་གི་གླེང་གཞི་ཚིག་དེ་རེད། ད་གླེང་གཞིའི་ཚིག་འདི་ལ་ཕུན་ཚོགས་ལྔ་ཡོད་རེད་པ། ད་འདི་ག་ནས་ག་གི་བར་དུ་རེད་ཟེར་ན། འདི་སྐད་བདག་གིས་ཐོས་པ་དུས་གཅིག་ན་བཅོམ་ལྡན་འདས་རྒྱལ་པོའི་ཁབ་བྱ་རྒོད་ཕུང་པོའི་རི་ལ་དགེ་སློང་གི་དགེ་འདུན་ཆེན་པོ་དང་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཐབས་ཅིག་ཏུ་བཞུགས་ཏེ། དེ་བར་དུ་ཡིན་པ། དེ་བར་དུ་གླེང་གཞིའི་ཚིག། ད་གླེང་གཞིའི་ཚིག་ནང་གི་ཕུན་ཚོགས་ལྔ་དེ་ག་རེད་ཟེར་ན། འདི་སྐད་ཞེས་པ་འདི་སྐད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི། མ་རེད་ཤེས་རབ་སྙིང་པོ་འདི། སྐད་འདི་འདྲས་ཅིག་ངས་ཤེས་རབ་སྙིང། ག་ས། ཤེས་རབ་སྙིང་པོའི་སྐད་འདི་འདྲས་ཅིག་གོ་སོང་ཟེར་བ་ཡིན་ཙང་ཤེས་རབ་སྙིང་པོ་བསྟན། བྱས་ཙང་ཤེས་རབ་སྙིང་པོ་འདི་ཆོས་ཕུན་སུམ་ཚོགས་པ། ཨོ་ད་འདིར་ཆོས་ཕུན་སུམ་ཚོགས་པ་ཤེས་རབ་སྙིང་པོ། འདི་སྐད། བདག་གིས་ཟེར་དེ་ཕྱག་ན་རྡོ་རྗེ་བདག་གིས་ཐོས་པ། དུས་གཅིག་ན་ད་འདི་དུས་གཅིག་ཟེར་དེ་དུས་དེ། ཨ་ནི་དུས་ཕུན་སུམ་ཚོགས་པ། ཡིན་པ་དུས་ཕུན་སུམ་ཚོགས་པ། དུས་ཕུན་སུམ་ཚོགས་པ་དེ་ཡང་བདག་ག་ས་མ་རེད། བཅོ་ལྔ། སངས་རྒྱས་ཀྱི་ངོས་ནས་སྟོན་པའི་ངོས་ནས་ཆོས་གསུངས་པའི་དུས་ལ་བབ་པ། སློབ་མའི་ངོས་ནས་ཆོས་ཉན་ཡག་གི་དགེ་རྩ་སྨིན་ནས་ཨ་ནེ་ཆོས་ཉན་པའི་སྣོད་རུང་དུ་གྱུར་པ། འདི་འདྲའི་གི་དུས་ཚོད་ཅིག་ལ་དུས་ཕུན་སུམ་ཚོགས་པ། དུས་གཅིག་ན། བཅོམ་ལྡན་འདས་ཟེར་ཡག་གི་སྟོན་པ་ཕུན་ཚོགས་བསྟན་ཡིན་པ། སྟོན་པ་བཅོམ་ལྡན་འདས་བཅོམ་ལྡན་འདས། སྟོན་པ་ཕུན་ཚོགས། རྒྱལ་པོའི་ཁབ་ཟེར་འདི་ནས་མ་གནས་ཕུན་སུམ་ཚོགས་པ་ཡིན་པ། གནས་ཕུན་སུམ་ཚོགས་པ་རྒྱལ་པོ་གཟུགས་ཅན་སྙིང་པོའི་རྒྱལ་ཕོ་བྲང་ཡོད་པའི་ཁབ་ཡིན་ཙང་ཨ་ནི་རྒྱལ་པོའི་ཁབ། ཨ་ནི་ད་གིན་ཞུས་པ་ནང་བཞིན། བྱ་རྒོད་དང་འདྲ་བའི་ཨ་ནི། བྱ་རྒོད་དུ་མ་སྤུངས་པའི་རི་ལྟ་བུ་ཡིན་པས་ན་བྱ་རྒོད་ཕུང་པོའི་རི། ཡང་ན་ནི་སློབ་མ་རྣམས་རྫུ་འཕྲུལ་གྱི་སྒོ་ནས་བྱ་རྒོད་དུ་སྤྲུལ་ནས་ཨ་ནི་ཚུར་འཛོམས་པ་ཡིན་ཙང་འཛོམས་པའི་རི་ཡིན་ཙང་བྱ་རྒོད་ཕུང་པོའི་རི་ལ་ཟེར། ད་འཁོར་ཕུན་སུམ་ཚོགས་པ་དགེ་སློང་ཟེར་དེ་ནས་མར་འཁོར་ཕུན་སུམ་ཚོགས་པ་ཡིན་པ། དགེ་སློང་གི་དགེ་འདུན་ཆེན་པོ་ཟེར་དུས་ཉན་ཐོས་ལ་སྦྱར་ཉན་ཐོས་དགྲ་བཅོམ་པ། བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་ཟེར་ཏེ་བྱང་སེམས་འཕགས་པ་ལ་སྦྱར། དང་ཐབས་ཅིག་ཏུ་བཞུགས་མཉམ་དུ་བཞུགས་པ་རེད། ཨོ་ད་འདི་ཡིན་རྗེས་ད་རིང་དེ་བཞག་གི་ཡིན་ད། ཧ་མ་གོ་བ་ཧ་ལམ་མེད། ཡག་པོ་བྱེད་པ་མཁྱེན་པ་གནང་ཨ། ཨོ་ད། ཤེས་རབ་སྙིང་པོའི་གི་སྐོར་དེ་ཚར་རེད། ད།